འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་ཅན་ཆེ་གྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག།
འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
རྒྱལ་ཁབ་མང་པོ་དང་བསྡུར་ན་ཐ་མག་འཐེན་མཁན་ཧ་ཅང་ཉུང་ཉུང་ཡིན་པའི་ཨ་མེ་རི་ཁ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་མཚོན་པ་ཡིན་ན་ཡང། ཡུལ་འདི་ཡི་ནང་ལ་སྐྲན་ནད་ཀྱི་འོག་ནས་མི་ཤི་བའི་གྲངས་འབོར་སྤྱི་ཡི་བཞི་ཆ་གཅིག་ཐ་མག་གིས་རྐྱེན་བྱས་པ་ཡིན་པ་ཆེས་གསར་ཤོས་བྱས་པའི་ཞིབ་འཇུག་ཞིག་གིས་ཤེས་རྟོགས་བྱུང་ཡོད་པ་རེད། ཨ་མེ་རི་ཁའི་སྐྲན་ནད་སྤྱི་ཚོགས་ཟེར་བའི་འཕྲོད་བསྟེན་གྱི་ཚོགས་པ་ཡི་གནས་ཚུལ་སྤེལ་དོན་ལྟར་ན། རྒྱལ་ཁབ་འདི་ཡི་ནང་ལ་ཐ་མག་གིས་རྐྱེན་བྱས་ནས་སྐྲན་ནད་ན་ནས་ཤི་བའི་གྲངས་འབོར་མང་ཤོས་ཡུལ་འདི་ཡི་ལྷོ་ཕྱོགས་ཀྱི་མངའ་སྡེ་ཁག་ནས་ཡིན་པ་དང། དེ་ཡང་མངའ་སྡེ་ཨར་ཁན་སཱ་སི་ནང་ལ་སྐྲན་ནད་ཀྱིས་འཆི་བའི་གྲས་ནས་བརྒྱ་ཆ་བཞི་བཅུ་ཐམ་པ་ཐ་མག་གིས་རྐྱེན་བྱས་པ་ཡིན་པ་དང། ཁན་ཏྲ་ཀིའི་མངའ་སྡེ་ཡི་ནང་ལ་སྐྲན་ནད་ཀྱིས་འཆི་བའི་གྲས་ནས་བརྒྱ་ཆ་ཉི་ཤུ་རྩ་དགུ་ཐ་མག་གིས་རྐྱེན་བྱས་པ་ཡིན་པ་རེད། དེ་ཚོའི་གྲས་ནས་མང་ཆེ་ཤོས་དེ་སྐྱེས་པ་ཡིན་པ་རེད་འདུག་ཐེངས་འདིའི་ཞིབ་འཇུག་གི་སྙན་ཐོ་འདི་ཡིས་ཐ་མག་གིས་སྐྲན་ནམ་འབྲས་སྐྲན་གྱི་ན་ཚའི་རྐྱེན་བྱེད་པའི་གནད་དོན་དེ་ལ་དྲན་གསོ་གཏོང་བ་ཞིག་རེད། ཐ་མག་འཐེན་མཁན་ལ་སྐྲན་གྱི་ན་ཚ་ཕོག་ས་གཙོ་བོ་དེ་གློ་བ་དང་མིད་པ་ཕོ་བ་མཆིན་པ་རྒྱུ་སྨད། མཚེར་པ། མཁལ་མ་སོགས་ལ་ཡིན་པ་ཞིག་རེད། ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་རྡོ་ཐ་ཡིས་སྐྲན་ནད་ན་བའི་རྐྱེན་བྱེད་ཀྱི་ཡོད་པའི་སྐོར་གྱི་ཤེས་བྱ་གོང་འཕེལ་སོང་བ་དང་མཉམ་དུ་ཐ་མག་འཐེན་མཁན་ཧ་ཅང་ཉུང་དུ་སོང་ཡོད་པ་དང། ཐེངས་འདིའི་ཞིབ་འཇུག་དེའི་ནང་ལ་གནས་ཚུལ་སྤེལ་དོན་ལྟར་ན། ད་དུང་ཡང་མི་རྒན་པ་བྱེ་བ་བཞི་ཡིས་ཐ་མག་འཐེན་གྱི་ཡོད་པ་དེ་ནི་སྔོན་འགོག་བྱེད་རྒྱུ་ཡོད་པའི་ན་ཚ་ཡི་གྲས་ནས་མི་འཆི་སྐྱོན་གཏོང་མཁན་གཙོ་བོ་དེ་ཆགས་ཀྱི་ཡོད་པ་རེད། ཐ་མག་གི་རྐྱེན་གྱིས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་ཡུལ་འདི་ཡི་ནང་ལ་སྐྲན་ནད་བྱུང་ནས་འཆི་སྐྱོན་སོང་བའི་མི། ཆིག་འབུམ་དྲུག་ཁྲི་བདུན་སྟོང་སོང་ཡོད་པ་དང། དེ་ཡིས་ཡུལ་འདིའི་ནང་གི་སྐྲན་ནད་སྤྱི་ཡོངས་ནས་འཆི་སྐྱོན་སོང་བའི་གྲངས་འབོར་བརྒྱ་ཆ་ཉི་ཤུ་རྩ་དགུ་ཟིན་གྱི་ཡོད་པ་རེད། སྤྱིར་བཏང་ཡུལ་འདིའི་ནང་ལ་ཐ་མག་འཐེན་མཁན་མང་ཆེ་བ་སྐྱེས་པ་ཡིན་པ་ལ་བརྟེན་ནས་སྐྲན་ནད་ཀྱི་འོག་ནས་འཆི་སྐྱོན་སོང་མཁན་མང་ཆེ་ཤོས་དེ་གོང་དུ་ཞུས་པ་ལྟར་སྐྱེས་པ་ཡིན་པ་དང། དེའི་ནང་ནས་མི་རིགས་ནག་པོ་ཡི་སྐྱེས་པ་རྣམས་འཆི་སྐྱོན་འགྲོ་བའི་གྲས་ནས་ཉུང་མཐའ་ལ་ཡང་བརྒྱ་ཆ་སུམ་ཅུ་སོ་ལྔ་ཟིན་གྱི་ཡོད་པ་རེད། སྤྱིར་བཏང་ཡུལ་འདིའི་ནང་ལ་ཐ་མག་འཐེན་མཁན་དང་ཤེས་ཡོན་གྱི་གནས་ཚད་བར་ལ་འབྲེལ་བ་ཡོད་པ་ཞིག་ཡིན་པ་དང། དེ་བཞིན་དུ་མངའ་སྡེ་ཁག་གི་སྲིད་ཇུས་དང་འབྲེལ་བ་ཡོད་པ་ཞིག་རེད། སྤྱིར་བཏང་ཨ་མེ་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་མངའ་སྡེ་མང་ཆེ་ཤོས་ནང་ལ། ཟ་ཁང་དང་ཆང་ཁང་ལྟ་བུ་སྤྱི་དམངས་འདུ་འཛོམས་བྱེད་ཡུལ་གྱི་ཁང་པའི་ནང་ལོགས་སུ་ཐ་མག་འཐེན་མི་ཆོག་པ་བཟོས་ཡོད་པ་དང་དེ་དག་ལག་བསྟར་བྱེད་རྒྱུ་ཡོད་ན་ཡང། ཡུལ་འདི་ཡི་ལྷོ་ཕྱོགས་ཀྱི་མངའ་སྡེ་མང་པོ་ཡི་ནང་ལ་དེ་ལྟ་བུའི་ཁྲིམས་ལུགས་ལག་བསྟར་བྱེད་ཤུགས་ཉུང་ཉུང་ཡིན་པ་དང། དེ་བཞིན་དུ་མངའ་སྡེ་དེ་ཚོའི་ནང་ཐ་མག་ལ་ཁྲལ་ཉུང་བ་ཡོད་པ་སོགས་ཀྱི་གནད་དོན་ཡོད་པ་ཞིག་རེད། དཔེར་ན་མངའ་སྡེ་གཞན་ནང་ལ་ཐ་མག་ལ། ཁྲལ་སྒོར་མོ་གཅིག་དང་སྒོར་ཟུར་བརྒྱད་ཅུ་རྒྱག་དགོས་ཡོད་ཀྱང་མངའ་སྡེ་དེ་ཚོ་ཡི་ནང་ལ་སྒོར་ཟུར་བཞི་བཅུ་ཞེ་དགུ་ལས་རྒྱག་གི་མེད་པ་ཞིག་རེད། སྙན་ཐོ་དེ་ཡི་འགྲེལ་བརྗོད་བྱས་པ་ལྟར་ན། རྡོ་ཐ་ཡི་ཚོང་ལས་ཁང་ཁག་གིས་མངའ་སྡེ་དེ་ཚོའི་ནང་ལ་ཤུགས་རྐྱེན་ཆེ་བ་ཡོད་པ་དང། དེ་ཡང་ཡུལ་འདིའི་ནང་གི་རྡོ་ཐ་ཡི་ལོ་མ་འདེབས་ཡུལ་གཙོ་བོ་དེ་ལྷོ་ཕྱོགས་ཀྱི་མངའ་སྡེ་ཁག་ནས་ཡིན་པ་ཞིག་རེད། དེ་བཞིན་དུ་དཔལ་འབྱོར་གྱི་ཆ་ནས་བཤད་ན་ཡང་ལྷོ་ཕྱོགས་མངའ་སྡེ་དེ་ཚོའི་ནང་ལ་མངའ་སྡེ་གཞན་དང་བསྡུར་ན་དཔལ་འབྱོར་སྐྱོ་བ་ཡོད་པ་དེ་ཡང་ཐ་མག་འཐེན་པའི་ཉེན་ཁ་ཡིས་ཤི་ཚད་སྐྱོ་བའི་རྐྱེན་བྱེད་རྒྱུ་ཡོད་པ་ཞིག་རེད། དེ་ཡང་མངའ་སྡེ་ཐེ་ནེ་སི་སིའི་ནཱ་ཤི་བྷེལ་ནང་ལ་ཡོད་པའི Vanderbilt གཙུག་ལག་སློབ་གྲྭ་ཡི་སྨན་པ Hilary Tindle ལགས་ཀྱིས་ཐེངས་འདིའི་ཞིབ་འཇུག་གི་ཤེས་རྟོགས་བྱུང་བའི་གནས་ཚུལ་དེ་ནི་ལྷོ་ཕྱོགས་མངའ་སྡེ་ཁག་ནང་གི་སྨན་དོན་མི་སྣ་དང་དམིགས་བསལ་ཆེད་ལས་པ་ཡིས་སྔོན་ནས་ཤེས་བཞིན་པའི་གནས་ཚུལ་དང་ཁ་མཐུན་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག། ས་ཁུལ་དེ་ཚོའི་ནང་ལ་ཐ་མག་འཐེན་རྒྱུ་དེ་སྤྱི་ཚོགས་ཀྱི་གོམས་གཤིས་ལྟ་བུ་ཆགས་ཡོད་པ་དང། སྨན་པ Tindle ལགས་ལྟ་བུ་ཡི་སྨན་ཁང་ནང་ལོགས་སུ་ཐ་མག་འཐེན་མི་ཆོག་པ་བཟོས་ཡོད་ན་ཡང་ད་དུང་ཡང་སྨན་ཁང་གི་བར་འགག་སུ་དུ་བ་ཡང་ཡང་མཐོང་གི་ཡོད་པ་འགྲེལ་བརྗོད་བྱེད་ཀྱི་འདུག་ཞིབ་འཇུག་དེའི་ནང་ལ་འབྲེལ་བ་མེད་པའི་སྨན་པ་དེ་ཡིས་ཐེངས་འདིའི་ཞིབ་འཇུག་དེས་ས་ཁུལ་དེ་ཐ་མག་སྟངས་འཛིན་གྱི་ལས་དོན་ཤུགས་ཆེ་རུ་གཏོང་དགོས་པ་ཞིག་ཡིན་པ་གསལ་སྟོན་བྱས་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག་ལ། སྨན་པ་རྣམས་ཀྱིས་ཀྱང་རང་གི་ནད་པ་རྣམས་ལ་ཐ་མག་ཐད་ཀྱི་སྐད་ཆ་བཤད་ནས་ཁོ་ཚོ་ཐ་མག་འཐེན་མཚམས་འཇོག་རྒྱུའི་སྐུལ་སློང་བྱེད་དགོས་པའི་གལ་ཆེན་པོ་ཡིན་པ་འགྲེལ་བརྗོད་བྱེད་ཀྱི་འདུག་ཐེངས་འདིའི་ཞིབ་འཇུག་དེ་རྒྱལ་ཁབ་མང་པོ་དང་བསྡུར་ན་རྩ་བའི་ཆ་ནས་ཐ་མག་འཐེན་མཁན་ཉུང་ཉུང་ཡིན་པའི་ལུང་པ་ནང་གི་གནས་ཚུལ་དེ་ཡིས། བོད་ནང་ལོགས་སོགས་ཐ་མག་འཐེན་མཁན་མང་པོ་ཡོད་པའི་ས་ཁུལ་ལ་ཉེན་ཁ་ཇི་ལྟར་བྱེད་རྒྱུ་ཡོད་པའི་དྲན་སྐུལ་བྱེད་རྒྱུ་ཡོད་པར་བརྟེན་ནས་གནས་ཚུལ་འདི་སྙན་སྒྲོན་ཞུས་པ་ཞིག་ཡིན། སྐྱེ་འགྲོ་བ་མི་ཡི་རིགས་ལ་གཡོལ་རྒྱུ་ཡོད་པ་དང་མེད་པ་གཉིས་ཀྱི་ན་ཚ་རིགས་གཉིས་ཡོད་པ་ལས། ཐ་མག་གིས་རྐྱེན་བྱས་པའི་སྐྲན་ནད་ཀྱི་ན་ཚ་འདི་ནི་རང་གིས་སྔོན་འགོག་བྱེད་ཐུབ་པའི་ན་ཚ་ཡི་རིགས་ཤིག་ཡིན་པ་དང། དེ་ནི་རང་གིས་ཐ་མག་མ་འཐེན་པ་དང་ཐ་མག་འཐེན་མཁན་གཞན་གྱི་དུ་བ་རང་གི་ཁོག་པ་ནང་ལ་འགྲོ་མ་བཅུག་པ་ཡིན་ན་ཐ་མག་གིས་རྐྱེན་བྱས་པའི་སྐྲན་ནད་དེ་ཡོང་མི་སྲིད་པ་ཞིག་རེད། རྡོ་ཐ་ཡིས་སྐྲན་ནད་གཅིག་པུ་མིན་པར་ན་ཚ་གཞན་མང་པོ་ན་བའི་རྐྱེན་ཡང་བྱེད་རྒྱུ་ཡོད་པ་ཞིག་རེད།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན། འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
གསན་མཁན་རྣམ་པ་ཚོ་གོང་དུ་ཉན་པ་དེ་ནི་ཐ་མག་འཐེན་མཁན་རྣམས་ལ་སྐྲན་ནད་ཀྱི་འོག་ནས་འཆི་གྲོངས་འགྲོ་མཁན་མང་ཤོས་དེ་ཆགས་རྒྱུ་ཡོད་པའི་སྐོར་ལ་ཨ་མི་རི་ཀའི་ནང་གི་ཆེས་གསར་ཤོས་བྱས་པའི་ཞིབ་འཇུག་ཞིག་གི་སྐོར་རེད། གཤམ་ལ་གནས་ཚུལ་དེ་དང་འབྲེལ་བ་མེད་པའི་འཕྲོད་བསྟེན་ཤེས་བྱའི་གནད་དོན་གཞན་ཞིག་ཞུ་གི་ཡིན། ཁ་སང་གཟའ་མིག་དམར་ཉིན་གསལ་བསྒྲགས་བྱས་པའི་བྱིས་པ་སྐྱེས་པའི་རྗེས་སུ་ཕ་མ་དང་མཉམ་དུ་ཉལ་འཇུག་རྒྱུ་གལ་ཆེན་པོ་ཡོད་མེད་ཀྱི་སྐོར་གྱི་གནས་ཚུལ་ཞིག་ཞུ་གི་ཡིན། བྱིས་པ་སྐྱེས་པའི་རྗེས་སུ་ཕ་མ་ཡིས་མཉམ་དུ་ཉལ་རྒྱུ་དེ་འགྲོ་བ་སེམས་ཅན་མང་ཆེ་བ་ཡི་འགྲོ་ལུགས་བཞིན་པ་དང། འགྲོ་བ་མི་ཡི་རིགས་དར་འགོ་བཙུགས་ནས་བྲག་ཕུག་ནང་སྡོད་པའི་དུས་ནས་བྱེད་སྟངས་དེ་ལག་བསྟར་བྱས་ཡོད་པ་བརྗོད་མི་དགོས་པ་ཞིག་རེད། འོན་ཀྱང་ནུབ་ཕྱོགས་སུ་བཟོ་ལས་ཡར་རྒྱས་འགྲོ་འགོ་བཙུགས་པ་དང་མིའི་འཚོ་བའི་ནང་ལ་བཟོ་ཚོང་ཁང་ཁག་གི་ཤུགས་རྐྱེན་ཇེ་ཆེར་འགྲོ་འགོ་བཙུགས་ནས། རིམ་བཞིན་བྱིས་པ་སྐྱེས་པའི་རྗེས་སུ་ཁང་མིག་གཞན་ནང་ཉལ་བའི་ལམ་ལུགས་དར་བ་དང།

ཁོ་ཚོ་ཆེན་པོ་ཆགས་དུས་སྙིང་རྗེ་མི་ཤེས་པ་དང། མིའི་བཟང་སྤྱོད་དང་བྲལ་བའི་མི་ལ་འགྱུར་རྒྱུ་ཡོད་པ་ཤེས་རྟོགས་བྱུང་ཡོད་པ་དེ་ནི། བྱིས་པ་ཆུང་དུས་ཕ་མ་ཡི་བྱམས་བརྩེ་ཅན་གྱི་ལུས་དང་རེག་ཐུག་བྱ་རྒྱུ་དེ་གལ་ཆེན་པོ་ཅི་ཙམ་ཡིན་པ་ཤེས་འགོ་བཙུགས་པ་ཞིག་རེད། ཐེངས་འདིར་ཨ་མི་རི་ཀའི་བྱིས་པའི་འཕྲོད་བསྟེན་སློབ་གཉེར་ཁང་གིས་བྱིས་པ་སྐྱེས་པའི་རྗེས་སུ་ཉུང་མཐའ་ལ་ཟླ་བ་དྲུག་བར་དང་ཡག་ཤོས་ལ་ལོ་གཅིག་མ་ཟིན་བར་དུ་ཕ་མ་དང་ཉལ་ཁང་གཅིག་ནང་ཉལ་རྒྱུ་དེ་བྱིས་པའི་བདེ་འཇགས་དང་ཡང་འབྲེལ་བ་ཆེན་པོ་ཡོད་པའི་གནས་ཚུལ་སྤེལ་བ་དང། དེ་ལྟར་བྱེད་དགོས་པའི་སྐུལ་མ་བཏང་འདུག་གསར་དུ་བྱས་པའི་སློབ་སྟོན་དེ་ཡིས་བྱིས་པ་རྣམས་ཕ་མའི་ཉལ་ཁང་དུ་ཉལ་རྒྱུ་དང། དེ་ཡང་ཉལ་ས་ཧ་ཅང་སོབ་སོབ་ཡིན་པར་བྱེད་རྒྱུ་མེད་པར་བརྗོད་འདུག་ཨ་མི་རི་ཀའི་ནང་གི་བྱིས་པའི་འཕྲོད་བསྟེན་ཐོག་ལ་ཤུགས་རྐྱེན་ཆེན་པོ་ཡོད་པའི་ཚོགས་པ་དེ་ཡིས་ཐེངས་འདིར་སློབ་སྟོན་བྱས་པའི་སློབ་སྟོན་དེ་གཙོ་བོ་བྱིས་པའི་བདེ་འཇགས་དང་འབྲེལ་བའི་ཐོག་ནས་སྤེལ་བ་ཞིག་རེད་འདུག་ཁོ་ཚོས་བརྗོད་སྟངས་ལ་ཁང་མིག་གཞན་ནང་ལ་བསྙལ་བ་ཡིན་ན་བྱིས་པ་ལ་སྐྱོན་ཆ་འདྲ་མིན་འབྱུང་ནས་འཆི་གྲོངས་འགྲོ་བའི་གནས་ཚུལ་མང་པོ་ཡོང་གི་ཡོད་པ་དང། ཨོ་སི་ཀྲོ་ལི་ཡའི་ནང་ལ་བྱས་པའི་ཞིབ་འཇུག་ཞིག་ལུང་དྲངས་ནས་ཁང་མིག་གཞན་དུ་བསྙལ་ན་བྱིས་པ་ལ་ཆག་སྒོ་འདྲ་མིན་འབྱུང་ནས་འཆི་གྲོངས་འགྲོ་བའི་ཉེན་ཁ་བརྒྱ་ཆ་ལྔ་བཅུ་ཡིས་ཆེ་བ་ཡོད་པ་ནན་བརྗོད་བྱས་འདུག་ཁོ་ཚོ་ཡིས་བྱིས་པ་ཡི་ཉལ་ས་ལ་སྔས་མགོ་སོབ་སོབ་འཇོག་རྒྱུ་མེད་པ་དང་དེ་ཡང་བྱིས་པ་ཉལ་སའི་ཉལ་ཁྲི་དེ་ཕ་མ་ཡི་ཉལ་ཁང་ནང་འཇོག་དགོས་པའི་སློབ་སྟོན་བྱས་འདུག་སྤྱིར་བཏང་གི་དེང་སྐབས་ཨ་མི་རི་ཀའི་ནང་གི་ཡར་ཐོན་གྱི་བསམ་བློ་གཏོང་མཁན་མང་ཆེ་བ་ཡིས་བྱ་བ་དེ་ལྟར་བྱེད་བཞིན་པ་ཞིག་རེད་ལ་མང་པོ་ཞིག་གིས་ཕ་མ་དང་མཉམ་དུ་ཉལ་ཁྲི་གཅིག་གི་ཐོག་ལ་ཉལ་རྒྱུ་ཡོད་པ་རེད། འོན་ཀྱང་དེ་སྔོན་ནས་ཡོད་པའི་གནས་ཚུལ་གཅིག་ལ། བྱིས་པ་ཕ་མ་དང་མཉམ་དུ་ཉལ་ཁྲི་གཅིག་གི་ཐོག་ལ་ཉལ་བ་ཡིན་ན་ཕ་མ་ཡིས་བྱིས་པ་མནན་སྲིད་པའི་སྐོར་ལ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། འོན་ཀྱང་ཉལ་ཁྲི་གཅིག་གི་ཐོག་ལ་ཉལ་མཁན་ཕ་མ་ཚོ་ཡིས་བྱིས་པ་དང་ཕ་མའི་ལུས་བར་ཐུག་རེག་ཅི་ཙམ་གྱིས་མང་བར་བྱས་པ་དེ་ཡིས་བྱིས་པ་དེའི་མི་ཚེའི་ནང་ལ་ལུས་སེམས་གཉིས་ཀྱི་འཕྲོད་བསྟེན་ལ་དེ་ཙམ་གྱི་ཕན་ཐོགས་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་རེད། འོན་ཀྱང་ཐེངས་འདིའི་ཨ་རིའི་བྱིས་པའི་འཕྲོད་བསྟེན་སློབ་གཉེར་ཁང་གི་སློབ་སྟོན་ནང་ལ། བྱིས་པ་སྙལ་སའི་དམིགས་བསལ་གྱི་ཉལ་ཁྲི་དེ་ཕ་མ་ཡི་ཉལ་ཁྲི་དང་ཐག་ཉེ་ས་ལ་འཇོག་ནས་བྱིས་པ་དེ་ལས་སླ་པོའི་ཐོག་ནས་ཕ་མ་ཡི་ཉལ་ས་ནས་མཐོང་ཐུབ་པ་བྱེད་དགོས་པར་ནན་བརྗོད་བྱས་འདུག་གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནས་བྱིས་པ་ཆུང་དུས་ཕ་མ་དང་ཉལ་ཁང་གཅིག་ནང་ལ་སྙལ་དགོས་པའི་སྐོར་ལ་དམིགས་བསལ་གྱི་འཆད་ར་ཞིག་སྐོར་དང། དེའི་གོང་དུ་ཐ་མག་འཐེན་མཁན་རྣམས་སྐྲན་གྱི་ན་ཚ་ཡོང་ནས་འཆི་གྲོངས་འགྲོ་བའི་ཉེན་ཁ་ཅི་ཙམ་གྱིས་ཆེ་བ་ཡོད་པར་གསལ་སྟོན་མཛད་པའི